ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཐོན་ལ་རྟེན་གཞི་བྱས་ཡོད་པའི VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ད་ལྟའི་ཆར་རྒྱ་ནག་གི་ན་གཞོན་ཚོའི་གྲས་སུ་བསམ་བློའི་འདུ་ཤེས་འཛིན་སྟངས་གསར་པ་ཞིག་དར་ཁྱབ་ཆེན་པོ་བྱུང་གི་ཡོད་ཅིང་དེ་ནི་གཞོན་སྐྱེས་ཚོས་སྤྱི་ཚོགས་སུ་དཔལ་འབྱོར་དང་གོ་གནས་སོགས་ཀྱི་ཆེད་དུ་དཀའ་ལས་བརྒྱབ་སྟེ་འགྲན་རྩོད་བྱ་རྒྱུའི་ཚབ་ཏུ་འགྲན་རྩོད་ཀྱི་ལས་རིགས་ཁག་ནས་ཡོངས་སུ་ཕྱི་བཤོལ་གྱིས་བག་ཉལ་བྱས་པའི་བསམ་བློར་དགའ་བོ་བྱེད་ཀྱི་ཡོད་པ་མ་ཟད་གཞོན་སྐྱེས་ཚོའི་བསམ་བློ་གཏོང་སྟངས་དེ་ལ་རྒྱ་ནག་གཞུང་གིས་སྐྱོན་བརྗོད་ཤུགས་ཆེན་བྱེད་ཀྱིན་ཡོད་པ་རེད། དེ་རིང་ང་ཚོའི་ཕཱད་ཁཱ་སི་ཏི་བསྐྱར་ཞིབ་ལེ་ཚན་ནང་དུ་ངས་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་མཉམ་དུ་འདིའི་སྐོར་ནས་བགྲོ་གླེང་ཞུ་གི་ཡིན། དབང་ཕྱུག་ལགས་ད་ད་ལྟ་རྒྱ་ནག་གི་ནང་ལ་དར་སྲོལ་ཆེན་པོ་ཆགས་ཀྱི་ཡོད་པ་གི་རྒྱ་ནག་གི་གཞོན་སྐྱེས་ཀྱི་ནང་ལ་ད་ད་ལྟ་བག་ཉལ་ལབ་ཀྱི་འདུག་དེའི་ལས་འགུལ་ལབ་ན་འདྲ་དེའི་བསམ་བློ་དེ་བྱུང་དགོས་པ་གི་རྒྱུ་རྐྱེན་དང་ཨ་ནི་ཐོག་མ་ཁོ་ཚོའི་རྒྱ་སྐད་གི་ནང་ལ་ད་ལྟ་ཐང་ཕིང་ཀྲུའུ་ཡི་ཟེར་བ་གི་ཚིག་འདི་ག་འདྲས་སེ་བྱུང་ཤ་འདུག།
རེད་ད་གཅིག་ཁོ་གཅིག་བྱེད་དུས་ད་བར་ག་ཚོད་རེད་ཅིག་འདི་ཞེ་པོ་ཅིག་གཏིང་ཟབ་པོ་དང་འདི་ད་ཁོ་རེད་མི་འདུག་ཨ། ཁོ་གང་དག་གཞོན་ནུ་འདི་ཚོ་གཅིག་ལས་ཀ་དག་འདི་འདྲས་ཨ་ནི་བྱེད་ཡག་གི་ཁོའི་གོ་སྐབས་དག་འདི་མ་རག་པ་འོམ་ཨ་ནི་དཀའ་ལས་ཞེ་པོ་ཅིག་ཁག་དུས་ད་བར་འདི་གས་ནི་ག་ཚོད་རེ་གཡོལ་བས་སུ་དེར་བྱས་བྱས་ད་སོ་སོའི་ནང་ལ་ཡར་བསྡད་བསྡད་བྱས་ལས་ཀ་མ་ཕྱིན་ཕྱིན་བྱས་ད་སྤྱིར་བཏང་བྱས་ན་ང་རང་ཚོའི་རྒྱུན་དུ་ཡིན་པ་ཡིན་ན་འདུག་སེ་འདི་བྱས་པ་ཡིན་ན། གོ་ག་ཚོད་ལ་ཅིག་གི་ལེ་ལོ་དང་ཨ་ནི་སྒྱིད་ལུག་སྙོམ་པོ་དང་ཨ་ནི་འཇོན་ཐང་མེད་པ་དང་དེ་འདྲ་ཅིག་གི་ཅིག་ཏང་རེ་ཅིག་ངོས་འཛིན་བྱས་བྱས་བཞག་བཞག་རེད་པ། ད་ཡིན་ན་ཁོ་ད་ལྟའི། ཁོ་བྷི་ཁའི་རྒྱ་ནག་ནང་ལོགས་ལ་དེ་རིང་ཁ་སང་ཁོ་ཚོས་ཅིག་གི་རྒྱ་སྐད་ནང་ལོགས་ལ་ཐང་ཕིང་ཟེར་བྱས་ད་ག་འདྲ་མར་ཉལ་སྡོད་པ་ཟེར་དགོས་རེད་བོད་སྐད་ནང་བྱས་པ་ཡིན་ན་ཉལ་སྡོད་པ་དེའི་ཨེ་ནི་བྱེད་ཡག་གི་ཁོ་ཚོའི་བསམ་བློའི་ད་ལྟ་གྲུབ་ལབ་ན་འདྲ་ག་འདྲ་ཟེར་ན་མི་ཚེའི་བསམ་བློའི་འཛིན་སྟངས་ལ་སྦྱོར་བ། འདིའི་བསམ་བློ་དེའི་ཐོག་ཡང་ཨ་འཐས་ཅིག་ལེ་ལོ་དང་ཨ་ནི་མ་སྐྱིད་པ་དང་འཇོན་ཐང་མེད་པ་དང་དེ་འདྲས་ལས་ཏོག་ཙམ་གཏིང་ཟབ་པའི་ཐོག་ནས་ཕྱིན་པ་ཅིག་རེད་ཤག་ད་ཁོ་དང་ཁོ་བྱུང་ཡག་འདི་ཁོ་ག་སོ་ར་ཅིག་གི་ཉམས་ལེན་ལ་ཡར། སྐད་སྙན་དེ་ད་འདི་སྔོན་ནས་ཡོད་ཀྱི་རེད་ལ་ཡིན་ནའི་ཁོ་ཚིག་གྲུབ་དེ་འདི་ནས་ད་བཟོས་བྱས་གང་ལྟར་རྒྱ་ཁྱབ་ཆེན་པོ་ཞིག་བྱུང་ཡག་ཡང་དེ་ཡིན་ན་གའི་ཟླ་བ་ཁ་ཤས་ཀྱི་གོང་ལ་རེད། ཟླ་བ་ཁ་ཤས་ཀྱི་གོང་ལ་ཡ་ཡི་ལོ་ཧྭ་ཀྲུང་ཟེར་མཁན་གྱི་རྒྱ་མི་ཞིག་འདུག་ལོ་སུམ་ཅུ་ཙམ་ཅིག་འགྱོད་བྱས། ཁོང་འདི་སྔོན་ལ་ཡ་འདི་བཟོ་གྲྭ་ཞིག་ནང་ལས་ཀ་བྱས་ད་དཀའ་ལས་ཞེ་པོ་ཅིག་ཡོད་ས་རེད་བཟོ་གྲྭའི་ནང་ལོ་ལྔ་ཙམ་གྱི་གོང་ལ་ཡ་བཟོ་གྲྭ་ནས་དགོངས་པ་ཞུས། ཨཱ་ནི་ད་ག་འདྲ་འགྲོ་སོང་ཞིག་རག་མ་གཏང་ན་ཨཱ་ནི། དངུལ་ཞིག་རག་མེད་ནའི་འགྲིག་གི་འདུག་ཟེར་བྱས་ཁོང་འདིར་ལོ་གཅིག་གཉིས་ཞིག་བསྡད་ཕར་ཚུར་འཁྱམས་བྱས་ཏེ་གང་འཚམ་ཅིག་ལ་ཡ་སི་ཁྲོན་ནས་ཡིན་ན་ཁོས་རྐང་སྒ་རིལ་ཞོན་བྱས་འདི་ལྕགས་རྟ་ཞོན་བྱས། བོད་བར་དུ་ཕྱིན། བྱས་བྱས་ཡིན་ན་ཟླ་བ་བཞི་པའི་ནང་ཏོག་ཙམ་ལ་ཁོ་ཏི་ཤི་ཁྲིད་པར་རྩོམ་ཐུང་ཐུང་ཅིག་བྲིས་བྱས། རྩོམ་དེ་དང་མཉམ་དུ་ཁོ་རང་ཡར་ཉལ་བསྡད་ཡག་གི་པར་བྱས་བྱས་ཉལ་བྱས་ཅིག་ག་རེ་ཉལ་ཁྲི་ཅིག་སྒང་ལ་ཡང་སྒེའུ་ཁུང་གི་དྲ་ཡོལ་དེ་ཚང་མ་བརྒྱབ་བྱས། ད་འདི་ནང་ལ་ཡང་གཙོ་བོར་ག་རེ་ཟེར་དགོས་ཟེར་ན། ངས་ལས་ཀ་ཞེ་པོ་བྱས་དཀའ་ལས་ཞེ་པོ་བརྒྱབ་ཡིན། ད་ཡིན་ན་ལས་ག་དག་ནི། ཁོ་སྤྱི་ཚོགས་ནང་ལོག་ཡར་འགྲོ་ཡག་དེ་ཡིན་ན་ཞེ་དྲག་ཁག་པོ་རེད་བཞག། ཨ་ནི་རྒྱུན་དུ་ཡིན་ན་གང་ལྟར་ཅིག་མར་ཉལ་བྱས་ལྷོད་ལྷོད་བྱས་བསྡད་དེ་མི་གང་ག་ལོག་གི་སྤྱི་ཚོགས་ཀྱི་ད་གང་ལྟར་གནོན་ཤུགས་བཟོ་རུ་ཅིག་གི་ཆང་ས་རྒྱག་ཡག་དང་ཁང་པ་ཉོ་ཡག་དང་མོ་ཊ་ཉོ་ཡག་དང་ཨ་ནི་འདོགས་པ་དུག་ལོག་རྫིག་པོ་དང་ཨ་ནི་ད་ལྟ་དཔེར་བཞག་ཅིག་དཔོན་པོ་ཆགས་ཡག་དང་དེ་ཚོ་ཡོད་རེད་པ་ད་དེ་ཚོའི་ཁོ་གནོན་ཤུགས་དེ་ཞི་བ་བྱས་བྱས་ཡིན་ན་གང་ལྟར་ཉལ་བྱས་བསྡད་བྱས་ལྷོད་ལྷོད་བྱས་བསྡད་ན་ཧ་ལམ་མ་འགྲིག་པའི་སེམས་ནང་ལོག་འགྱོད་པ་སྐྱེ་ཡག་རུ་ཅིག་ཡོད་དེ་ལས་ཡིན་ན་ལས་ཁོ་རང་བསམ་བསྟན་རྩོམ་པ་འདི་མ་འགྲིག་པ་ག་གས་མི་འདུག་འདི་ཡིན་ན་གཅིག་གི། ཁོ་ཁོ་རང་ལ་ཡང་ཡིན་ན་གཅིག་རྒྱུ་མཚན་ཞིག་རག་འདུག། འདི་འདྲས་སོང་ཙང་ཨ་ནི་ང་གང་ལྟར་གཅིག་གི་སྤྱི་ཚོགས་ཀྱི་ཨ་ནི། ད་ཁྱོད་ཤི་ང་གསོན་གི་འགྲན་རྩོད་སོང་རེད་ད་དེ་རིང་ཁ་སང་རྒྱ་ནག་ནང་ལོག་ལ་ཡང་འགྲན་རྩོད་ཆེན་པོ་ཞེ་པོ་ཅིག་ཡོད་རེད་པ། ང་འདི་ག་ནས་གང་ལྟར་གཅིག་ཕྱིར་འཐེན་བྱས་བྱས། ང་ཁོང་ཚོ་དང་འགྲན་རྩོད་བྱེད་གི་མེད་ང་མོ་ཊ་མི་དགོས་ང་ཆང་ས་རྒྱག་གི་མེད། ང་གཅིག་གི་ཁང་པ་དགོས་ཡག་མི་འདུག་དེ་ལས་ང་རང་ལྷོད་ལྷོད་བྱས་བྱས་ཉལ་བསྡད་ཀྱི་ཡིན་ཟེར་བྱས། འདི་འདྲས་ཀྱི་ད་རྩོམ་ཐུང་ཐུང་རེ་ཞིག་དོན་དག་རྡོག་རྡོག་བྱས་ན་འདི་རེད་བཞག། ད་རྩོམ་འདི་དངོས་གནས་ཐུང་ཐུང་ཞེ་པོ་ཅིག་དེ་ཡག་པོ་ཅིག་བལྟས་ན་དངོས་གནས་ཁོ་བོ་མི་དེ་གཅིག་སློབ་སྦྱོང་མེད་མཁན་དང་བསམ་བློ་མེད་མཁན་དེ་རེད་མི་འདུག་ཁོ་བོས་ཁོ་རང་གི་ཉལ་བྱས་བསྡད་བྱས་གང་ལྟར་སྤྱི་ཚོགས་ནང་ནས་ཐོན་བྱས་དེའི་བསམ་བློ་འབྱོར་བ། དེ་གཅིག་གིས་ཏོག་ཙམ་མཐོ་རུ་བཏང་བྱས་དངོས་གནས་རིག་པའི་གཞུང་ལུགས་ཟེར་བའི་ལྟ་གྲུབ་དང་དེ་འདྲས་ཀྱི་ཐོག་ནས་མིའི་མི་ཚེ་སྐྱེལ་སྟངས་ཀྱི་ལམ་ཁ་གསར་པ་ཅིག་བཙལ་ཡག་དང་དེ་འདྲས་ཤིག་འདུག་བྱས་ཙང་དེ་ཐོན་པའི་རྗེས་ལ་ཡིན་ན་ད་དེ་ལ་ཡང་དཔེ་རྒྱབ་སྐྱོར་བྱེད་མཁན་ལོ་ཆུང་ཆུང་དེ་ལྷག་པར་དུ་ལོ་ཆུང་ཆུང་ནང་ལོགས་ལ་ཞེ་པོ་ཅིག་མང་པོ་བྱུང་བྱས་ང་ལའང་བསམ་བློ་དེ་ག་ཡོད་ད་ད་ལྟ་བར་དུ་འོན་ཏེ་ལབ་ན་གཅིག་གིས་མི་ལ་ཡང་ངོ་ཚ་ཡག་དང་ངོ་གནོང་བྱེད་ཡག་དང་མི་གང་གི་ལོགས་ཀྱི་མཐོང་ཆུང་བྱེད་ས་དེ་ཆེ་ག་སམ་ད་དངོས་གནས་བཤད་ན་གང་ཡང་མི་འདུག་ཧ་ལས་ཡག་མི་འདུག་ང་ཚོ་ཉལ་བསྡད་ན་འགྲིག་གི་འདུག་ཟེར་བྱས་ལབ་མཁན་མང་པོ་ཞེ་པོ་བྱུང་ཁོ་ཚོ་ཚོགས་པ་དང་གཙོ་བོ་དྲ་ལམ་སྒང་ལ་ཞེ་པོ་ཅིག་དེའི་སྐོར་བགྲོ་གླེང་བྱུང་རྒྱབ་སྐྱོར་བྱེད་མཁན་ཅན་དེ་འདྲས་བྱུང་པའི་རྗེས་ལ་ཨ་ནི་མགྱོགས་མགྱོགས་ཅིག་ཡིན་ན་རྒྱ་ནག་གཞུང་རང་གིས་ཡིན་ན

རྩོམ་འདི་དང་དཔེར་བཞག་འདི་དང་འབྲེལ་བ་ཡོད་པའི་ཧ་ལམ་དེ་རིང་ཁ་སང་ཐང་ཕིང་ཟེར་ཡ་ཁོ་ཚིག་ཁོ་རང་དཔེར་བྱས་ན་དྲ་ལམ་སྒང་ལ་བྲིས་ཡ་ལ་ཡང་བཀག་འགོག་བྱས་བྱས་ཡིན་ན་དེ་འདིས་བཀག་འགོག་བྱས་བྱས་བྱས་རྒྱ་ནག་ནང་ལོག་ལ་ཡ་ད་ག་ཚོད་རེད་ཚང་མ་ལོག་དོ་སྣང་ཆེན་པོ་བྱས་ཡ་ཆ་མ་ཟད་ཡིན་ན་ད་དཔེར་བྱས་ན་འདས་པའི་ཟླ་བ་གཅིག་ཙམ་ནང་ལོག་ལ་ཡ་འཛམ་བུ་གླིང་ནང་ལོག་གི་གསར་ཤོག་ཆེ་ཁག New York Times དང Washington Post གསར་ཤོག་ཆེ་ཁག་དེ་ཚོའི་ནང་ལོག་ལ་འདིའི་སྐོར་གྱི་རྩོམ་མང་པོ་ཞིག་ཐོན་ཝང་ཤི་ལགས་ད་སྤྱིར་བཏང་རྒྱ་ནག་གི་ནང་ལ་སྤྱིར་བཏང་ཁོ་ཚོ་གི་རིན་ཐང་གི་ལྟ་ཚུལ་ལ་ཡོད་རེད་པ་གཞོན་སྐྱེས་དེ་ཚོ་ད་ཕན་ཚུན་དགའ་རོགས་སྒྲིག་ན་འདྲ་གཉེན་སྒྲིག་ན་འདྲ་ནང་མི་ཕན་ཚུན་གི་བར་སྐད་ཆ་བཤད་བསྡད་ན་འདྲ་ད་དེའི་ནང་མི་ཅིག་ཁང་པ་དང་རླངས་འཁོར་དང་ཅིག་ལས་ཀ་དང་ཨ་ནི་ཡོང་འབབ་དང་དེ་ཚོ་གི་འགྲན་རྩོད་ཞུ་ཤུགས་ཆེན་པོ་ཡིན་དུས་དེའི་ནང་ལ་འགྲོ་མ་ཐུབ་ན་ནི་ད་ཅིག་ལེ་ལོ་འདྲ་བོ་དང་དེ་འདྲའི་ངེས་འཛིན་བྱས་ད་དམིགས་བསལ་གྱི་ད་ལྟ་བག་ཉལ་གྱི་ལས་འགུལ་ཟེར་ཡ་འདི་ཚོ་ལ་དེ་འདྲའི་ལེ་ལོ་དང་སྒྱིད་ལུག་ཨ་ནི་སྐད་མ་འཇོན་རྒྱུ་གི་ངེས་འཛིན་བྱེད་སྟངས་ཡོད་པ་རེད་དེ་ཡིན་ན་ཡང་ད་ལྟ་བག་ཉལ་ལས་འགུལ་ལབ་ཡ་གི་ཚིག་ལས་འགུལ་ལབ་ཡ་གི་ཚིག་འདི་བྱུང་བའི་རྗེས་ནས་གཞོན་སྐྱེས་དེ་ཚོ་གི་བྱེད་སྟངས་འདི་ལ་ལེ་ལོ་ཁོ་ན་མ་ཡིན་པ་བྱས་དོན་སྙིང་གཞན་པ་ཅིག་ཡོད་པ་རེད་པས་ཨ་ནི་དེ་ལ་གོ་བ་ལེན་ཆོག་ས་རེད་པས་དོན་སྙིང་གཞན་པ་ཡོད་པ། གོ་བ་གཙོ་བོ་དེ་ལེན་ཡག་དེ་དང་པོ་དེ་ཡིན་ན་སྟབས་བདེ་ཤོས་ཤིག་ནས་གོ་བ་ལེན་པས་ན་ད་འདིར་དང་དེ་རིང་ཁ་སང་རྒྱ་ནག་གི་སྤྱི་ཚོགས་དེ་ཡིན་ན་ད་རྒྱ་ནག་གཅིག་པོ་མ་རེད་གཅིག་རྒྱལ་ཁབ་གཅིག་སྐྱོ་བོ་ནས་ཡིན་ན་དེང་དུས་ཅན་ལ་ཡང་འདི་ཕྱིན་པའི་སྐབས་ཡིན་ན་ད་ཞེ་པོ་ཅིག་རྒྱ་ནག་དངོས་གནས་ལོ་ཕལ་ཆེར་ཉི་ཤུ་སུམ་ཅུ་ནང་ལོགས་ལ་ཡང་དཔལ་འབྱོར་དེ་ཚོ་ཡར་རྒྱས་ཞེ་པོ་ཕྱིན་ཡོད་རེད་ད་དཔལ་འབྱོར་དེ་ཚོ་ཡར་རྒྱས་འགྲོ་དགོས་ཡག་དེ་ཡིན་ན་མི་དཀའ་ལས་བརྒྱབ་སྟེ་བྱུང་པ་རེད་གཙོ་བོ་དེ་ཡིན་ན་ད་དཀའ་ལས་རྒྱབ་དུས་ཙམ་པ་ད་ཁྲོམ་རའི་སྒང་ལ་ཡང་འགྲན་རྩོད་དང་དེ་འདྲས་ཆེན་པོ་ཞེ་པོ་བྱས་ཅིག་དེ་རིང་ཁ་སང་ཡིན་ན་རྒྱ་ནག་ནང་ལོགས་ལ་ཡང་ཨ་ནི་འགྲན་རྩོད་ཆེན་པོ་ཞེ་པོ་ཅིག་ཡོད་རེད་དེ་གཅིག་བྱས། གཉིས་པ་དེ་ཡིན་ན་ད་འགྲན་རྩོད་དེའི་ནང་ལོགས་ལ་ཡང་དགོས་ཡག་གི་ཅ་ལག་དེ་ཚོ་ཡོད་རེད་པ་ད་མོ་ཏྲ་ཡིན་ན་མོ་ཏྲའི་གོང་ཆེན་པོ་བྱས་ཁང་པ་ད་ཁང་པ་ལྷག་པར་དུ་ཁང་པའི་ཡིན་ན་ཨ་ནི་གོང་ཆེར་ཞེ་པོ་ཅིག་བྱས་ད་དེ་རིང་ཁ་སང་ལོ་ཆུང་བ་ཚོ་གཞི་ནས་དངོས་གནས་ཁྲོམ་རའི་སྒང་ལ་ཡང་ལས་ཀ་བྱེད་ཀར་ཡོང་མཁན་དེ་ཚོའི་ངོས་ནས་བཤད་པ་ཡིན་ན་སློབ་སྦྱོང་དང་འདི་གྲས་ཡག་པོ་ཞེ་པོ་བྱས་པ་ཡིན་ནའི་དངོས་གནས་དཀའ་ལས་བརྒྱབ་བྱས་ཞེ་པོ་ཅིག་དཀའ་ལས་བརྒྱབ་པ་ཡིན་ནའི་ལས་ཀྱི་དངུལ་དེ་ཧ་ལམ་དེ་རིང་ཁ་སང་ཁྲོམ་རའི་སྒང་གི་རིན་ཐང་དང་བྱས་པ་ཡིན་ན་ཁང་པ་དེ་ཚོ་ཉོ་ཡག་དང་ཞེ་པོ་ཅིག་གི་དཀའ་ངལ་ཆེན་པོ་དེ་ཆགས་བསྡད་ཡོད་ས་རེད་ཨ་ནི་འདི་ག་དེ་ཁོ་སྤྱི་ཚོགས་ཀྱི་རྒྱ་ནག་གི་སྤྱི་ཚོགས་སུ་དེ་ག་དུས་ཡིན་ནའི་དེ་བཞིན་རང་ཡོད་དེ་མ་གཏོགས་རྒྱ་ནག་གཅིག་པོ་དེ་མ་རེད་ཁོ་རིམ་པ་རེ་ཅི

དེ་སྤྱིར་བཏང་གི་འདི་ལས་ཀ་སྐྱོ་པོ་བྱེད་མཁན་འདི་བཟོ་གྲྭའི་ནང་ལས་ཀ་བྱེད་མཁན་དང་ཨར་པོ་རྒྱག་མཁན་དང་དེ་འདི་གཅིག་པོ་མ་ཡིན་པ། ད་རྒྱ་ནག་ནང་ལོགས་དེ་རིང་ཁ་སང་དངོས་གནས་ཅིག་གང་གས་དཔེ་ལྟ་ཡག་མི་ལྟ་ས་ཅིག་དང་གང་གས་ཡར་ལྟ་ས་དང་འདི་ཚོ་ཡིན་ན་མང་པོ་ཅིག་ཡིན་ན་ད་བཟོ་ཚོང་ལས་ཁང་ཆེ་ཁག་ནང་ལས་ཀ་བྱེད་མཁན་དང་ལྷག་པར་དུ་ཡིན་ན་ད་འཕྲུལ་རིག་ལག་རྩལ་དང་འདི་ཚོ་འབྲེལ་བ་ཡོད་པའི་བཟོ་ཚོང་ལས་ཁང་ད་ཧྭ་ཝེ་ཡིན་འདི་ཅིག་བྱས་ཟེར་མཁན་དེ་ཚོ་ཡོད་རེད་དེ་ཚོའི་ནང་ལས་ཀ་བྱེད་མཁན་དེ་ཚོ་མི་གང་གས་ཡར་ལྟ་ས་གླ་ཡོན་ཆེན་པོ་ཡོད་རེད་པ། ད་དེ་ཚོའི་ནང་ལོགས་ལས་ཀ་བྱེད་མཁན་དེ་ཚོའི་མང་པོ་ཞེ་པོ་ཅིག་ད་དཔེར་ན་ཆ་བཞག་ན་རྒྱ་ནག་ལ་དེ་རིང་ཁ་སང་བཤད་སྲོལ་ཞིག་འདུག་ག

ང་ཚོའི་མི་ཚེའི་རིན་ཐང་རེ་བྱེད་འོག་མེད་ན་གཅིག་རྒྱལ་ཁབ་ཆེད་དུ་ཡིན་ནའི་རེད་ཡང་ན་མེད་ན་གཅིག་གིས་ད་བཟོ་ཚོང་ལས་ཁང་ཡིན་པ་ཡིན་ན་ཨ་ལི་བྷ་བྷ་ཡིན་ན་ཨ་ལི་བྷ་བྷ་ད་ཞེ་པོ་ཅིག་དཀའ་ལས་བརྒྱབ་དེ་མ་གཏོགས་སོ་སོ་ལ་ད་རེ་ཁོ་དེ་ལས་མཐའ་མའི་དེ་ག་དེ་ཁོ་འབྲས་བུ་དེ་ཟ་མཁན་དེ་ཁོ་མཱ་ཡུན་གྱིས་བཟས་འགྲོ་གི་རེད་ད་ད་ཁོ་རང་ཚོ་ད་མཱ་ཡུན་ར་བ་བྱེད་ད་འདི་འདི་སུ་ཚང་ད་ཏི་བྱས་ནས་ཆོ་འདུག་མི་འདུག་དེ་ལས་ད་ང་གཅིག་མེད་ད་དེ་ལས་ཡིན་ན། ལམ་ཀ་གཞན་པ་ཞིག་འཚོལ་ན་དགའ་གི་འདུག་དེ་ག་ཚོད་ལ་རྒྱུ་ལ་རྔམ་རྒྱག་དང་དབང་ཆ་ལ་རྔམ་རྒྱག་དང་དཔོན་པོ་ལ་ཡང་མིང་གྲགས་དེ་ཚོ་ལ་རྔམ་རྒྱག་དེ་ག་ཚོད་མ་བྱས་བྱས་དེ་ལས་ལྷོད་ལྷོད་བྱས་ན་དགའ་གི་འདུག་ད་དེ་བསམ་བློ་གཏོང་མཁན་དེ་ད་ཨ་མདའ། བློ་ཧ་ཀྲུང་ནང་བཞིན་བྱས་ལས་ཀ་ཆ་ཚང་གཡུགས་བཞག་ནས་ད་ཉལ་ད་གང་ཞིག་དེ་ལས་ཡིན་ན་བསམ་བློ་དེ་གཏོང་མཁན་ཤུགས་ཆེན་པོ་ཞེ་པོ་བྱས་བྱས་དེ་ད་ཀ་འདིའི་ལྟ་བ་དེ་ལ་ཡང། ཁོ་རང་གིས་རྩོམ་བྲིས་པ་དེ་བློ་ལ་འཇུག་པོ་ཞེ་པོ་བྱུང་ཡོད་ས་རེད་བློ་ལ་འཇུག་པོ་ཞེ་པོ་བྱུང་བྱས་བྱས་དང་ཏེ། ཁོས་ཧ་ལམ་སྤྱི་ཚོགས་ཀྱི་ལས་འགུལ་བཟོས་རེད་མི་མང་པོ་ཅིག་ཡིན་ན་བསམ་བློ་དེ་འཁྱེར་བྱས་ཡིན་ན་གང་འཚམ་ཅིག་ཧ་ལམ་ལྟ་གྲུབ་སུ་དེར་ཆགས་བྱས་ད་དེ་ཚོ་ཡིན་ན་གཅིག་བྱེད་དུས་ཡིན་ན་ག་ཚོ་རེད་རྒྱ་ནག་ལ་དང་པོ་དེ་མ་རེད་དོ་ཨ་མི་རི་ཀའི་དེ་ལས་སྔས་མ་དྲུག་ཅུ་རེ་གྲངས་དེ་བར་ཧི་པི་ཟེར་མཁན་དེ་འདྲ་བྱུང་ཡོད་རེད་འདི་འདྲས་འདི་ད་ནུབ་ཕྱོགས་རྒྱལ་ཁབ་ད་དེ་ཚོ་ཡར་ཐོན་ཅན་རྒྱལ་ཁབ་དེ་ཚོ་ནང་འདི་གྲས་ཚོ་འདི་གྲས་ཡོང་གི་ཡོད་རེད་ད་ཡིན་ན་ངས་བྱས་ན་ང་རང་སྒེར་དུ་ལྟ་སྟངས་བྱས་པ་འདི་མི་འདྲ་བ་དེ་ག་རེ་འདུག་ཟེར་ན།

ད་ག་ད་ང་ཚོའི་ཡ་ད་ག་ད་ཅིག་མི་རིགས་ཆ་ཆང་ས་རྒྱབ་སྤུ་གུ་བྱས་དེ་འདྲའི་བྱེད་འདོད་ཙམ་པ་ཡིན་ན། ང་ཚོའི་འཚོ་བའི་ཆུ་ཚད་དང་ཡོང་འབབ་ཀྱི་གནས་སྟངས་དང་ཅིག་གི་ཁང་པ་དང་འདི་འདྲའི་ཉོ་ཡག་གི་ནུས་པ་འབྱོར་བ་དེ་ཡིན་ན་ང་ཚོའི་ཕ་མ་ལས་སྐྱོ་བ་ཞིག་ཅིག་ཆགས་ས་རེད་ད་ག་ད་ཕ་མའི་ཨ་འདྲའི་འཚོ་བའི་ཆུ་ཚད་འབྱོར་བ་དེ་ཡིན་ན་ང་ཚོས་རྗེས་ཟིན་པ་མི་འདུག་བསམ་སང་གི་ཚོར་བ་དེ་ཡིན་ན་དེ་རིང་ཁ་སང་རྒྱ་ནག་ནང་ཤུགས་ཆེན་པོ་ཞིག་སླེབས་ཚགས་པར་ཟ་ད་དེ་ཡིན་ན་ཧང་སང་ཡ་ག་རེ་ཟེར་ན། ཨ་ད་ཁོ་རང་ཚོའི་ཕ་མ་དེ་ག་དེ་ནི་འཚོ་བ་སྐྱིད་པོ་བསྐྱལ་ནས་དུས་ཚོད་ཐུང་ཐུང་ཅིག་ལས་འགྲོ་གོ་བ་མ་རེད་ར། དེ་ད་མི་ཐོག་གཅིག་གི་མི་ཚེ་གཞུག་གུ་དེ་ཡ་འཚོ་བ་ཅིག་སྐྱིད་པོ་བསྐྱལ་ཚར་བའི་རྗེས་ད་ག་མི་ཐོག་རྗེས་མ་དེ་འདི་རྗེས་ཟིན་མི་འདུག་བསམ་ན་རྒྱ་ནག་གི་འཚོ་བ་ག་ཚོད་ལ་སྐྱིད་པོ་བསྐྱལ་བྱས་ཡིན་ན་རྒྱས་སྤྲོས་བྱས་ཡག་དུས་ཚོད་དེ་ཡིན་ན་ཐུང་ཐུང་ཞིག་ཡིན་པའི་རྟགས་རེད་ད་ནུབ་ཕྱོགས་རྒྱལ་ཁབ་དག་ཡིན་ན་ཨིན་ཏེག་སུ་འདུག་ཡུལ་འཁོར་དེ་ཚོ་གང་ག་ཡིན་ན་མི་ཐོག་གཅིག་ཙམ་གཉིས་ཙམ་འདི

བག་ཉལ་ལས་འགུལ་ལབ་དེ་ད་ལྟ་ཐང་ཕིང་གྲུ་ཡི་ལབ་དེ་གཙོ་བོ་དེ་སྤྱི་ཚོགས་ཀྱི་ནང་གི་འགྲན་རྩོད་ཀྱི་སྒང་ལ་མ་ཞུགས་པ་བྱས་འདོད་རྔམ་ཆེན་པོ་དེ་ཚོ་དོར་བྱས་ཅིག་རང་བྱུང་གི་སྒང་ནས་འཚོ་བ་དེ་དལ་རུ་བཏང་བྱས་དེ་འདྲའི་སྐྱེལ་སྟངས་དེ་ལ་གོ་དུས་དེ་སྔོན་མ་ང་ཚོས་ད་ལྟ་ངའི་ཅིག་ལྟ་ཡིན་ད། Greek། གི་གནའ་རབས་ཀྱི་ལྟ་གྲུབ་ཀྱི་ནང་ལ Cynicism ལབ་ཡ་ཅིག་ཡོད་ཨ་འདྲའི་འདྲ་བོ་ཅིག་དེ་ཆགས་ཀྱི་ཡོད་ས་རེད་རེད་དེ་འདྲ་བོ་འདྲ་བོ་ཅིག།

ཨ་ནི་དེ་ཡིན་ན་བྱེད་སྟངས་འདི་ཧ་ལམ་ཅིག་གཞུང་གི་སྲིད་ཇུས་དང་གཞུང་གི་ད་ཅིག་གི་ཕུགས་བསམ་སོགས་རེད་ད་འདི་རྒྱ་ནག་གཞུང་ཞིབ་བྱེད་ཀྱི་ཡིན་སྐོར་བ་འདི་ཚོ་ལ་ཡག་ཡིན་ན་རྣམ་འགྱུར་བསྟན་པ་ཅིག་ལ་ཡག་ངོས་འཛིན་བྱས་བྱས་ཆབ་སྲིད་ཀྱི་གནད་དོན་ཅིག་བཟོ་གི་འདུག་གཅིག་བྱེད་དུས་ཙམ་པ་ད་རྒྱ་ནག་གཞུང་གི་ཆབ་སྲིད་གནད་དོན་བཟོས་ཙང་དེའི་ངོས་ནས་བྱས་ན་ཅིག་བྱས་ན་ཆབ་སྲིད་ཀྱི་གནད་དོན་ཅིག་རེད་བསམ་གྱི་འདུག་ད་ལྟའི་གཞོན་ནུ་དེ་ཚོས་ད་དེ་རིང་ཁ་སང་རྒྱ་ནག་ནང་ལོགས་ལ་ཡང་ཕྱི་ལོགས་ཕྱིན་ཁྲོམ་སྐོར་ཕྱིན་ད་ལྟའི་འཚོ་བ་སྐྱིད་པོ་མི་འདུག་ཁང་པ་གོང་ཆེ་དྲགས་ཤག་ཞེས་སྐད་རྒྱག་ཡ་ཡོད་མ་རེད་ད་སྐད་རྒྱག་ཡ་མི་འདུག་ཁོ་ཚོ་ཐབས་ཤེས་ཅིག་ག་རེ་བཟོ་ང་ད་ང་སྤྱི་ཚོགས་འདི་ནས་མར་དོན་བྱས་ང་ནང་ལ་ཉལ་བསྡད་ཀྱི་ཡིན་ད་འདིའི་ཐོབ་ཐང་འདི་ད་ང་ལ་ཡང་ཡོང་གི་རེད་པ་ཞེས་ལབ་པ་རེད་ད་གཅིག་བྱེད་དུས་ད་ལྟའི་གཞུང་གི་སྐྱོན་བརྗོད་བྱེད་སྟངས་དང་དེ་ཚོ་བལྟས་དུས་བལྟས་པའི་སྤྱི་ཚོགས་ཀྱི་ག་ཚོད་ལ་ཅིག་གི་གསར་འགྱུར་བརྒྱུད་ལམ་དང་དྲ་ལམ་གྱི་བརྒྱུད་ལམ་དེ་ཚོ་ནང་བལྟས་པ་ན་ད་དེའི་ལབ་ས་མེད་པ་ག་ད་བཟོས་པ་རེད་པ་ད་ཡིན་ན་ལས་དོན་དངོས་ཐོག་ལ་ད

ནི་ཁོ་ཚོ་ལ་འཕྲད་པའི་དཀའ་ངལ་ལ་གདོང་ལེན་བྱེད་ཀྱི་ཡོད་པ་གི་གནས་ཚུལ་དེ་འདྲའི་མཐོང་གི་འདུག་དེ་གཉིས་བར་ལ་གཞོན་སྐྱེས་དེ་ཚོ་གི་བསམ་བློ་དང་འབྲེལ་བ་འདྲ་བོ་ག་འདྲ་བ་རེད། ད་ངས་བྱས་ན་འདི་ནི་ཞེ་དྲག་གི་འབྲེལ་བ་ཆེན་པོ་རེད་བསམ་གི་འདུག་རེད་ད་འདི་ཁྱེད་རང་གསུང་ཡ་དེ་གིས་ང་ཚོ་དེ་གི་བཤད་དེ་ཡིན་ན་མི་དེ་ཚོ་ད་སྤྱི་པའི་འགྲན་རྩོད་ནང་འཛུལ་མ་ཐུབ་བྱས་ད་ང་ནི་འདི་བྱེད་གི་མེད་ཁང་པའི་མི་དགོས་ང་ནང་ལ་ཉལ་བསྡད་གི་ཡིན་ཟེར་བྱས་ཟེར་གོ་རེད་པ་ད་གཞོན་སྐྱེས་དེ་ཚོ་དཀའ་ངལ་འཕྲད་བྱས་ད་འདི་གཞན་པ་གཅིག་ག་རེ་ཟེར་ན་འདི་ཁྱེད་རང་གསུང་ཡ་འདི་ག་རེ་ཟེར་ན་ད་དེ་རིང་ཁ་སང་གཞོན་སྐྱེས་ཁ་ཅིག་ནང་ལོགས་མ་ཚང་ད་ཅིག་རྒྱ་ནག་གཞུང་རང་གིས་ལས་འགུལ་སྤེལ་བྱས་དེ་རིང་ཁ་སང་ཅིག་མའོ་ཙེ་ཏུང་གི་ག་རེ་ད་སྔ་མོ་གཅིག་གི་རྩོམ་འདི་ཚོ་ཀློག་བཅུག་ལྟ་བུ་ལ་ཡ་གཅིག་གི་སྔ་མོའི་དམར་ཤོག་གི་ཨིན་དེ་གཅིག་བུས་རྩིས་གསུམ་དེ་འགྲོ་རུ་བཅུག་ལྟ་བུ་ཡན་ཨན་ལྟ་བུ་ལ་ཡ་ད་སྐོར་ཁྲིད་ཨིན་དེ་བྱེད་བྱས་ད་གཞུང་གི་ཆབ་སྲིད་ལས་འགུལ་རེད་ད་ཡིན་ན་ལས་ཆབ་སྲིད་ལས་འགུལ་འདིའི་ཤུགས་རྐྱེན་འོག་ལ་ཡ་གཅིག་གནས་ཚུལ་གསར་པ་ཅིག་ཤུགས་ཆེན་པོ་ཞིག་ཅིག་ག་རེ་ཡོང་གི་འདུག་ཟེར་ན་གཞོན་སྐྱེས་མང་པོ་ཞིག་ཅིག་གིས་དངོས་གནས་རང་གིས་སོ་སོའི་རང་འགུལ་གྱི་ཐོག་ནས་མའོ་གི་ཨིན་དེབ་དང་གསུང་བཏུས་དེ་ཚོ་ཞིབ་ཞིབ་ཀློག་བྱས། ཀློག་བྱས་ད་ཁོ་ཚོའི་གོ་བ་ལེན་ཡག་དེ་ཡིན་ན་ཞི་ཅིན་ཕིང་གིས་མ་བཤད་ཡག་དེ་ད་གོ་བ་དེ་ལྡོག་ཕྱོགས་ཤིག་ལེན་བྱས་ད་མའོ་དེ་ཚོ་ན་བློ་རྩེ་གཏོང་བ་མའོ་དེ་ཚོ་ད་ང་ཚོ་སྔན་མ་ཀློག་མྱོང་ཡོད་རེད་དེ་ཚོའི་ནང་ལ་ཡིན་ན་ད་དཔེ་དེ་གྲལ་རིམ་འཐབ་རྩོད་ཟེར་མཁན་ད་གལ་ཆེན་པོ་ཞེ་པོ་ཅིག་རེད་ཟེར་ད་གཙོ་བོ་དེ་ཡིན་ན་གྲལ་རིམ་འཐབ་རྩོད་རེད་ཨ་ནི་བཤུ་གཞོག་གྲལ་རིམ་མ་རྩ་རིང་ལུགས་མ་རྩ་ཅན་དག་དེ་ཚོ་ཡིན་ན་ཨ་ནི་ངལ་རྩོལ་མི་དམངས་ལ་བཤུ་གཞོག་གཏོང་གི་རེད་དེ་ཚོ་ཡིན་གཅིག་མིན་གཅིག་དཔེ་དེ་ཨ་ནི་མ་རྩ་ཅན་དག་དེ་ཚོ་ཡིན་ན་ཨ་ནི་མ་རྩ་རིང་ལུགས་དྲུག་ཉེས་མེད་དེ་ཚོ་ཡིན་ན་གཏོར་སྤང་བཏང་བྱས་ཡིན་ན་ཨ་ནི་ཡང་གྱེན་ལོག་བྱེད་དགོས་རེད་ཅེས་ཟེར་གྱི་རེད་པ་བྱས་དང་གཞོན་སྐྱེས་མང་པོ་ཞེ་པོ་ཅིག་གིས་ཡང་ཁོ་ཚོ་དཔེ་དཀའ་ངལ་ཆེ་ད་ཁང་པ་ཉོ་མ་ཐུབ་ལས་ཀ་ཡང་དཀའ་ལས་ཁག་པོ་བྱས་དེ་འདྲ་བྱེད་དུས་པ་མའོ་གི་དེབ་ཀློག་བྱས་ཨ་ནི་དེའི་ནང་ལོགས་ནས་གོ་བ་དེ་ད་དངོས་གནས་རང་སྔ་མོ་དཔེ་དེ་མའོ་གིས་བཤད་པ་དེ་ཚོ་བཤད་པའི་སྐབས་ཀྱི་གོ་བ་དེ་ག་རང་ལེན་བྱས་ད་མ་རྩ་རིང་ལུགས་དང་མ་རྩ་ཅན་དང་དེ་ཚོ་སུ་རེད་འདུག་ད་དེ་ཚོ་མ་ཡུན་དང་འདོག་བ་ལ་ཡང་ད་ཨ་ལི་བ་བ་དང་ཐའི་སིན་དང་དེ་ཚོས་ཨ་ནི་ད་དེ་རིང་ཁ་སང་རྒྱ་ནག་ནང་ལ་ཡང་དཔེ་དེ་མི་རྒྱུ་རྫིག་པོ་ཞིག་བྱུང་དེ་བཟོ་ཚོང་ལས་ཁང་ཆེན་པོ་དེ་ཚོས་དཔེ་དེ་འགྱུར་ལྡོག་ཆེན་པོ་ཞེ་པོ་དེ་ད་སྔ་མོ་མའོ་གིས་དེ་ཚོ་བཤད་པའི་སྐབས་དུས་སུ་ད་ད་ག་རྩེད་མོར་ད་དེ་རིང་ཁ་སང་རྒྱ་ནག་མ་རྩ་ཅན་དུ་ད་འཛམ་བུ་གླིང་ནང་སྐད་གྲགས་ཡོད་པའི་མ་རྩ་ཅན་དེ་ཆགས་བསྡད་རེད་ད་དེ་ཚོ་མའོ་གིས་དེའི་ནང་ད་དམིགས་བསལ་དེ་འཇོག་རེད། སུ་ནི་ང་ཚོའི་དགྲ་བོ་རེད་སུ་ནི་ང་ཚོའི་གྲོགས་པོ་རེད་ཟེར་དེ་ད་ཁོ་ཚོས་ཞེ་པོ་ཞིག་སྐྱོར་གྱི་རེད་ཟེར་སུ་ནི་ང་ཚོའི་གྲོགས་པོ་རེད་སུ་ནི་ང་ཚོའི་ང་ཚོའི་དགྲ་སུ་རེད་ང་ཚོའི་དགྲ་དེ་ཡིན་ན་མཱ་ཡུན་ལྟ་བུའི་ཡིན་ན་མ་རྩ་ཅན་དེ་ག་རེད་ད་དེ་ག་དེ་ཡིན་ན་ང་ཚོའི་བཤུ་གཞོག་བཏང་ས་ཡིན་ན་ང་ཚོའི་མི་མང་དེ་ག་རེད་བྱས་ད་གྲལ་རིམ་འཐབ་རྩོད་ཟེར་དེ་ད་གང་ད

གཅིག་དཔལ་འབྱོར་གྱི་གནོན་ཤུགས་དང་ཨ་ནི་ཆང་སའི་གནོན་ཤུགས་དང་ཨ་ནི། གཅིག་ཆབ་སྲིད་ཀྱི་གནོན་ཤུགས་དང་ཨ་སྤྱི་ཚོགས་ནང་ལོགས་ནས་ག་ལེ་ག་ལེ་བྱས་སོ་སོ་སོ་ད་ག་འདྲ་མི་གཞན་པ་ནང་བཞིན་བྱས་འདྲ་མཉམ་བྱས་ལངས་ཐུབ་ཡག་ལ་ཡག་དཀའ་ངལ་དང་ཨ་ནི་དེ་གཉེར་ཡིན་ན་རྒྱ་ནག་སྤྱི་ཚོགས་ཡར་རྒྱས་འགྲོ་བའི་དང་གོ་གོ་ཙུག་ཙུག་གཏོང་བ་ཡིན་ན་འོ་མི་སྐྱོ་པོ་ད་མང་པོ་ཞིག་རྒྱུ་རྫིག་པོ་ཆག་རེད་མ་ཡུན་ལྟ་བུ་ད་དེ་རིང་ཁ་སང་ཡིན་ན་ད་རྒྱུ་རྫིག་པོ་དེ་ཆག་ཆ་ཚང་ཅིག་མ་དེ་དུས་ན་པ་ད་སྐྱོ་པོ་འདི་ག་དེ་ཡིན་ན